སྦྱིན་བདག་ལགས། ཁྱེད་རང་ལ་ཡང། དེབ་དེའི་ནང་ལོགས་ཀྱི་ཧང་གོ་དང་ཆ་ཆ་རྐྱང་ཡོད་པས། ཟེར་དྲིས་པ་རེད། སྦྱིན་བདག་ལགས་ཀྱིས། ཡོད་ཡོད་ཡོད། རང་ཏོག་ཙམ་སྒུག་ཨ། ངས་ཧང་གོ་སྙིང་རྗེ་མོ་ཞིག་ཁྱེར་ཡོང་གོ་ཟེར་ལབ་རེད། དེ་ནས་སྦྱིན་བདག་ལགས་ཀྱིས། ཧང་གོ་སྙིང་རྗེ་མོ་དེ། ཁྱི་ཕྲུག་ཆུང་ཆུང་ལ་གཡོག་རོགས་བྱས་པ་རེད། ཁྱི་ཕྲུག་ཆུང་ཆུང་དགའ་ཐག་ཆོད་རྗེས། གཞུག་གུ་གཡུག་གཡུག་བཏང་གོ་རེད།

ཁྱི་ཕྲུག་ཆུང་ཆུང་གིས་ཆུ་ལྷམ་གོན་བྱས་ཆུ་རྐྱལ་པ་ཡིན་ན། ཆུ་ལྷམ་ནང་ལ་ཆུ་འཛུལ་རྗེས་ཁྱི་ཕྲུག་ཆུང་ཆུང་དིམ་པ་རེད་བསམ། ཡང་ཁྱི་ཕྲུག་ཆུང་ཆུང་གིས་ཆུ་ལྷམ་དེ་ཁྱེར་རྗེས་ཚོང་ཁང་ནང་ལ་ཕྱིན་པ་རེད། ཁྱི་ཕྲུག་ཆུང་ཆུང་ཚོང་ཁང་ནང་ལ་སླེབས་པའི་རྗེས་ལ་སྦྱིན་བདག་ལགས་ལ་ཡང། སྦྱིན་བདག་ལགས་སྦྱིན་བདག་ལགས། ཆུ་རྐྱལ་དུས་གོན་ཡག་གི་ཧང་གོ་ཡོད་ན། ཟེར་དྲིས་པ་རེད། སྦྱིན་བདག་ལགས་ཀྱིས

སྦྱིན་བདག་ལགས་སྦྱིན་བདག་ལགས། ཁྱེད་རང་ལ་ཡང་ཟབ་རེ་བཅའ་ཡག་གི་ཧང་གོ་དེ་འདྲ་ཡོད་ན་ཟེར་དྲིས་པ་རེད། སྦྱིན་བདག་ལགས་ཀྱིས། ཨོ། ཨོ་ལེ་ཀོ་ཨ། ཟབ་རེ་བཅའ་ཡག་གི་ཧང་གོ། ཨོ་ཡོད་རེད་ཡོད་རེད་ཡོད་རེད། རང་ཏོག་ཙམ་སྒུག་ཨ། ཡ། དེ་ཧང་གོ་རྟིང་ག་ཙོག་ཙོག་རེད། རང་གིས་ཧང་གོ་རྟིང་ག་ཙོག་ཙོག་དེ་གོན་པ་ཡིན་ན།

ཁྱི་ཕྲུག་ཆུང་ཆུང་གིས་ཟབ་རེ་བཅའ་གི་བཅའ་གི་ནང་ལ་ལོག་ཕྱིན་པ་རེད། ཡང་རྒྱུན་རིང་པོ་མ་འགོར་བར་ཁྱི་ཕྲུག་ཆུང་ཆུང་གི་བསམ་པ།
གལ་སྲིད་ང་བར་ཁ་གློད་དུས་ཙམ་པ། ཧང་གོ་རྟིང་ག་ཙོག་ཙོག་གོན་བྱས་བར་ཁ་གློད་པ་ཡིན་ན། སྟབས་བདེ་པོ་མི་འདུག་བསམ།

འདི་གངས་ནང་ལ་མ་གཏོགས་གོན་ཡག་ཡོག་མ་རེད་ཟེར་ཡག་སྐད་ཆ་དེ་ཁྱི་ཕྲུག་ཆུང་ཆུང་གིས་གོ་ཡོག་མ་རེད། ཁྱི་ཕྲུག་ཆུང་ཆུང་གིས་ནང་ལ་སླེབས་པའི་རྗེས་ལ་གཅིག་ལབ་བརྒྱབ་ནས། གངས་ཤུད་གློད་ཆས་དེ་གངས་མེད་ན་ཕན་ཁྱོན་ནས་ཐོགས་ཡག་མི་འདུག། མ་ཟད། བར་ཁ་གློད་ཐུབ་ཀྱི་མི་འདུག་ལ། ཟབ་རེ་བཅའ་ཐུབ་ཀྱི་མི་འདུག། ཆུ་རྐྱལ་ཐུབ་ཀྱི་མི་འདུག། ད་དུང། ས་འདྲུ་ཐུབ་ཀྱི་མི་འདུག།

ད་དུང་སྤུ་སོབ་སོབ་ཡོད་ན་ཡག་ཤོས་ཡིན། ཟེར་བཤད་པ་རེད། སྦྱིན་བདག་ལགས་ཀྱིས། ཧང་གོ་དེ་འདྲས་ང་ཁྱོན་ནས་མེད། ཡིན་ནའི། ལྟོས་ད། རང་ལ་ཡ་སྡེར་མོ་འདུག་ག། ཨོ་ཡ། སྡེར་མོ་ཡོད་ན་ད་དཔེ་འགྲིགས་པ་རེད། ཟེར་བཤད་པ་རེད། ཁྱི་ཕྲུག་ཆུང་ཆུང་གིས་སོ་སོའི་སྡེར་མོ་དེ་གཅིག་ལབ་རྒྱབ་རྗེས།